བདག་སེམས་པར་བྱ་བའི་མཆོད་བརྒྱད་རིམ་པ་འདི་ནི་བར་དོ་ཐོས་གྲོལ་ལས་ཆོས་ཉིད་བར་དོ་འདི་ཞུ་བའི་སྐབས་ཡིན་ཆོས་ཉིད་ཀྱི་བར་དོ་འདི་ནང་ལས་ད་དང་པ་ར་གཞིའི་འོད་གསལ་འདི་ཚུ་ཤར་བའི་གི་སྐབས་ལུ་ཏེ་ངོ་སྤྲོད་རྐྱབ་དགོ་ཟེརཝ་ད་ལུ་ད་ངོ་སྤྲོད་རྐྱབ་ཐངས་འདི་ད་རིས་དེ་ནང་ལས་མར་ལྷག་སྟེ་ཕུལ་ནི་མམ།

ངོ་སྤྲོད་མ་བྱབ་རོ་བཏུབ་པས་ད་ཕོག་ལས་ཆེན་པས་མ་ཐོས་མི་དགའི་རིགས་ཏེ་སོ་ལུ་འོ་སེ་མེ། ངོ་སྤྲོད་ཨ་ནི་བཟུང་པས་བྱབ་གོ་འོ་སེ་དེ་བས་སོང་བཞག་ནོ། ད་ངོ་སྤྲོད་ཀྱི་ཚིག་དེའི་འདི་ན་ལས་མ་ལྷག་ཏུ་ཕུ་ནི་མམ། ཀྱེའི་རིགས་ཀྱི་བུ། ཁྱེད་ཀྱིས་མོ་སུ་ད་ང་ཁྱེད་ར་གི། གཤིན་པོ་ཚེ་ལས་འདས་པ་དེ་ཀྱི་མིང་བཏོན་ཏེ་དགེ་བའི་ཞིམ་ལས་པས། ད་ལམ་ཆོབ་འདི་སོ་ཀྱི་དེ་ཀྱི་རྩ་བ་ལོ་དེ་བས་ལྷག་གོ་ནི་ཡིན་པས། ཁྱོད་ད་ནི་ལམ་བཙལ་བའི་དུས་ལ་བབ་པར་འདུག་པས། ཁྱོད་རང་དབུགས་ཆད་མ་ཁད་དུ་ཁྱོད་ལ་བར་དོ་དང་པོ་གཞིའི་འོད་གསལ་ཞེས་བྱ་བ། སྔར་བླ་མས་ངོ་སྤྲད་པའི་གི་དོན་དེ་ཕྱི་དབུགས་ཆད་པ་དང་ཆོས་ཉིད་ནམ་མཁའ་ལྟར་སྟོང་རྗེན་ནེ་བ། གསལ་སྟོང་མཐའ་དབུས་མེད་པའི་གི་རིག་པ། དྲི་མེད་རྗེན་པ་ཞིག་འཆར་ནས་འོང་ངོ།

ད། འདི་འབདཝ་ད་ལུ་དེ་ནང་ལུ་འདོད་པའི་དུས་སྐབས་དེ་གཟུགས་ཡོངས་སུ་བསྡུ། དེ་གཙོ་བོ་དེ་སྐྱེས་པས། དེ་དག་སྐྱེ་བ་གཞན་ཅིག་ལེན་ནི་གི་དུས་ཚོད་ནང་ལུ། ཤེས་བྱའི་བས་སེམས་མེད། འཇིག་རྟེན་ཕྱི་མ་ཟེར་མི་གི། དང། འདི། ཤི་ནི་ཟེར་མི་དེ་གུ་ལྷོད་སོངམ་ལས་བརྟེན་ཏེ་དེ་འབད་དེ་ནང་ལས་སྐྱེ་བ་ཕྱི་མ་ག་ཏེ་སྐྱེ་ནི་ཡིན་ན་ས་ཕྱོགས་ག་ཏེ་འགྱོ་ནི་ཡིན་ན། ཡར་མཐོ་རིས་ལུ་སྐྱེ་ནི་ཡིན་ན་མར་ངན་སོང་ལུ་སྐྱེ་ནི་ཡིན་ན་རང་གིས་རང་དབང་མིན་འདུག་ཧེ་མ་རང་གིས་ལཱ་ག་བཟུམ་ཅིག་འབད་ཡི་ག།

ད་ཤི་བའི་གང་ལས་དང་བ་ར་ཆོས་ལུགས་བཞི་ཡི་གཡོ་སེལ་སེལ་བར་དོ་དང་པོ་བཞི་ཡི་གཡོ་སེལ་སེལ་མེད་དེ་ཆོས་ལུགས་ཆགས་དེ་ཐོན་འོང་སེལ་མེད་ད་འང་དེ་ཆགས་དེ་འོང་ད་ག་དེ་བས་ཆགས་ནི་ཡིན་ན་རྣ་བ་ཅི་འདི་ཡ་ཧེ་མ་ར་ཆེ་ར་ལམ་གྱི་ངོ་སྤྲོད་དཔེ་གྱི་དོན་དེ་ཕྱི་གཡུ་བྱེད་པ་དང་ཅི་ཁ་བའི་ཤིམ་ལས་པས། དེ་ལམ་གྱི་ངོ་སྤྲོད་པའི་དོན་ཟེར་དེ་ཧེ་མ་ཏའི་ལམ་དེ་སུ་ལས་དྭངས་མ་དེ་སུ་བཞུགས། དེ་ཡུལ་སེལ་དེ་སུ་བསྒོམ། དེ་ཨ་འདི་གསུམ་པའི་རྫོགས་ཆེན་དང་ཕྱག་ཆེན་གྱི་ལམ་དེ་སུ་ལས་བྱིན་པས་ཉམས་སུ་བླང་བས་པའི་བུད་མེད་དེ་སུ་འམ་ལ། དེ་ཨ་འདི་བས་ཡོབ་གྲོགས་བྱེད་པའི་བ་ཅན། ལམ་གྱི་ངོ་སྤྲོད་པའི་གྱི་དོན་དེ་སུ། དེ་ཕྱིས་ཀྱི་དབུ་ཕྱེ་མ་ཁྱེད་དུ་དེ་འཕྲོས་ལས་ར། ཕྱིས་ཀྱི་དབུ་ཕྱེ་མ་ཐག་པ་དང་ཅི་ཁ་བའི་ཤིམ་ད་པས། འདོད་པར་དོ་དང་པོ་བཞིའི་གཡོ་སེལ་དུ་འཆད་ལུགས་དེ་མ་ལམ་གྱི་ངོ་སྤྲོད་པོད་ཀྱི་དོན་འདི་སུ་བཟུང་པས་ར་འདི་དག་ཅོག་ཐེ་པས་ར་འཆད་ལུགས་ཤ་དེ་ཐུང་ངུ་སེང་མེད་ག་དེ་བས་ཤ་ནི་ཡིན་ན་རྣོ་བ་ཅན། ལྟ་རུ་ལམ་གྱི་ངོ་སྤྲོད་ཡོད་མི་ཡིན་ལས་ངོ་སྤྲོད་ལས་གཞན་པས་ཐོབ་མི་དེ་སུ་གི་དེ་ཧ་གོ་ཚུལ་པ་དེ་དང་ལྕེ་ངོ་སྤྲོད་ལས་གཞན་པས་མ་ཐོབ་དེ་དོན་དག་ལས་གཞན་པས་མ་ཤེས་མི་དེ་སུ་ལུགས་བཟུང་ཅི་བས་བ་ཅན། ད་ག་དེ་སྦེ་འཆར་ནི་ཡིན་ན་བླ་མ་གིས་ངོ་སྤྲད་པའི་དོན་འདི་སེ་ནོག་དེ་འབྱུང་དེ་ཨང་འདི། ཆོས་ཉིད་ནམ་མཁའ་ལྟར་སྟོང་རྗེན་ནེ་བ་ཟེར། ད་ཆོས་ཐམས་ཅད་ཀྱི་ངོ་བོ་དེ་རང་བཞིན་གྱིས་མ་གྲུབ་པ་ཡིན་པས། བརྟགས་ཤིང་དཔྱད་དེ་བལྟ་བའི་ཚེ་ན་ཆོས་ཐམས་ཅད་ཀྱི་རང་བཞིན་ཟེར་མི་འདི་རྩ་ལས་རང་མ་གྲུབ་ཆོས་ཐམས་ཅད་ཀྱི་ངོ་བོ་ཟེར་མི་འདི་མ་གྲུབ། ཕྱིའི་གཟུང་བ་ཡུལ་གྱི་ཆ་ལུགས་ཡང་མ་གྲུབ་ནང་འཛིན་པ་སེམས་ཀྱི་ཆ་ལུགས་ཡང་མ་གྲུབ་རྟག་པ་བརྟན་པ་གྱི་ངོ་བོ་རྩ་ལས་རག་མི་འདུག་རང་བཞིན་གྱིས་གྲུབ་པ་ཆེ་རྩ་ལས་རག་མི་འདུག། དཔེར་ན་མིག་གི་མིང་བཀྲ་ཤིས་སེམས་མི་ཆེ་ཡོབ་བྲག་ཆེ་བོ་བ་ཅན་བཀྲ་ཤིས་སེམས་མིག་གི་མི་འདིས་ཕ་སྟག་ཤིང་བཅད་འདི་ལྟ་བ་ཅན་གཡག་དགུ་དུ་ལྕགས་དགུ་ལས་མ་རྐང་སྤོད་ཀྱི་རྫུ་ཆུ་ཚོན་ཚོད་ཀྱིས་བཀང་བའི་སེན་མོ་ཚོན་ཚོད་ཀྱིས་སྦགས་ན་ལུག་བཀྲ་ཤིས་སེམས་མི་འདིས་རྩ་ལས་རག་ཚུལ་མི་ཐོབ་དབྱིངས་རུ་ཕ་མིང་ཙམ་གྱིས་རྟག་བཞག་ཙམ་གྱིས་ཡིན།

ཅིག་འདི་ལྟ་ཡོད་ཚེ་ན་བཀྲ་ཤིས་དེ་མ་གྲུབ་པའི་བར་པས་ཨང་འདི་བཟུམ་སྦེ་ང་བཅས་ར་གིས་ཀ་བ་ཡིན་ལོ་བུམ་པ་ཡིན་ལོ་ཁྱིམ་ཡིན་ལོ་མི་ཡིན་ལོ་རི་ཡིན་ལོ་ས་ཡིན་ལོ་ཆུ་ཡིན་ལོ་མེ་ཡིན་ལོ་རླུང་ཡིན་ལོ་ཟེར་ཏེ་གི་སྦེ་མིང་བཏགས་ད་མམ་དོན་ད་ཕར་འཚོལ་ཏེ་བལྟ་བ་ཅིན་འདི་རྩ་ལས་ར་འཚོལ་མ་ཐོབ་ཅིག་ཨང་འདི་འབད་ནི་འདི་གིས་ཆོས་ཐམས་ཅད་ཀྱི་ངོ་བོ། ནམ་མཁའ་ལྟར་དུ་སྟོང་རྗེན་ནེ་བ། ཙམ་ཅིག་དེ་བཟུམ་སྦེ་ཤར་ཏེ་ཐོན་འོང་ཟེར་མས་གཟུང་འཛིན་གྱི་ཆ་ཡིས་སྟོང་པ་འབད་ཞིནམ་ད་བས། གསལ་སྟོང་མཐའ་དབུས་མེད་པ་ཅིག། གསལ་སྟོང་མཐའ་དབུས་མེད་པ་རིག་པ་དྲི་མ་མེད་པ་རིག་པའི་གི་ངོ་བོ། འདི་བག་གསལ་རིང་བསྲེལ་འབབ་པའི་ཞིནམ་ལས་པས་ཏེ་དེ་སྦེ་ཤར་ནི་ཡིན་པས་ལ། རིག་པ་དྲི་མེད་རྗེན་པ་ཞིག་འཆར་ནས་འོང་ངོ། ཁྱོད་ལུ་སྟོང་སང། དམྱལ་བ་དེ་ན་དྭངས་སང། ས་བཅད་ཡང་ནི་སྦེ་ཤར་ཏེ་ཐོན་འོང་ཟེར་མས།

འདི་ཉིད་ཀྱང་བདེ་ཡིད་དུ་སོང་ངོ་སྤྲོད་དོ། ང་རྒྱལ་ཡང་དེ་ཕྱིར་ལོ་ཤར་ན་ང་ནུབ་ཀྱི་ཤར་དེ་འོང་བལྟ་ལུགས་དེ་ཤར་ན་ང་འདི་བའི་ཤར་མི་དེ་རང་རྒྱལ་རིག་པའི་གི་ངོ་བོ་ཉིད། ཆོས་ཉིད་ནམ་མཁའ་ལྟར་སྟོང་ཆའི་གནས་བར་ཤར་བ་ཚད་དང་མཐའ་ཡོད་མེད་པ་དེ་རང་རྒྱལ་དྲི་མ་མེད་པའི་གི་རིག་པའི་གི་ངོ་བོ་དེ་ཨིན་ཟེར་ཏེ་རྒྱལ་བའི་ང་རྒྱལ་ཡང་ཆེ་ལུགས་དེའང་འདི་བཟུང་བས་དེ་ངོ་སྤྲོད་འོང་ཟེར་མོད་ཁྱེད་རང་ཡང་ལས་གཞན་པའི་འགྲེམས་སྟོན་འདི་ཉན་ཟེར། ད་ང་བཅས་ར་ངོ་སྤྲོད་ཨ་ནི་སྦེ་རྐྱབ་རིམ་མམ་དེ་ངོ་སྤྲོད་ཨ་ནི་སྦེ་རྐྱབ་པའི་གི་སྐབས་ལུ། ཧེ་མ་ལས་ར་ཏེ་དང་ཉམས་མྱོང་རྩ་ལས་ར་མེད་མི་ཅིག་ཡིན་རུང་ཡང་ཏེ་ལུ་ཕན་པ་ཐོགས་ནི་ཡོད། སྦོམ་སྦེ་ར་ཐོགས་ནི་གི་གོ་སྐབས་ཡོད། དེ་དང་ཧེ་མ་ལས་ར་གོམས་འདྲིས་ཡོད་འབད་བ་ཅིན་དེ་འཕྲོ་ལས་རང་གིས་སྦེ་རང་སའི་མི་ཚུགས་ནི་ཡིན་བེ་བ།

བསོད་ནམས་དེ་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱེད་ཅིང་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་སྒྲོལ་བར་ཤོག། སྦྱིན་བདག་མི་ནོར་འཁོར་བཅས་ལ་ཚེ་འདིར་བསམ་པའི་དོན་འགྲུབ་རྐྱེན་བར་ཆད་ཞི་ནས་བཀྲ་ཤིས་པ་བསམ་པ་ཆོས་བཞིན་འགྲུབ་པའི་བཀྲ་ཤིས་ཤོག། རྒྱུ་མཚན་ལས་དཔེ་མེད་སྡོང་པོ་རྫ་རུ་བརྒལ་བའི་ནོར་འཁྲུལ་རང་བྱུང་ལས་འགྱུར་འགྲོ། ཚན་རྩལ་དཔེ་ཆའི་ཡོན་ཏན་མཚོན་བུ་འབར་བའི་དཔེ་རྨང་བྱུང་ནས་ཞབས་ལོ་རྒྱུ་ཕྱོགས་འཛིན། ད་སོང་འགྲོ་རྒྱུའི་བློ་སྣང་ཆུ་ལ་འགྱུར། མ་འགྱུར་འགྲོ་བ་རྣམས་ཀྱིས་ད་ལྟ་མཉམ་པའི་སེམས་ཅན་ཐམས་ཅད་ཀྱི་མདུན་དུ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ།

ད་བླངས་མི་ཆོག་པའི་ལས་བྱེད་མིན་ཏེ་དེ་ལས་འབོ་ལོག་ཁ་ལོ་སྟེ་ཉམས་མྱོང་ལས་ཆེན་པའི་ཡུལ་མིན་ཏེ་ཡོབ་བྲག་ཆེན་པོའི་བ་ཅན་འདི་སོགས་ཀྱི་མི་དེའི་བ། བློ་གཡས་པ་ས་བློ་ཕབ་བདེ་སྐྱིད་པའི་ཤིམ་ལས་པས། རྗེ་ར་སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་པའི་ཚུལ་བསྟན་ཏོག་ཟུམ་པའི་ཤིམ་ལས་པས་ཏེ་བཟོ། འདི་ཟུམ་པའི་ཟོག་གོ། ཚེགས་མེད་དང་རབ་བྱུང་བ་ཅན་རྣམས་ཏེ་ཡོད་ཚད་གཅིག་པུ་བདེ་བའི་སྦས་མི་ཚུགས། ཏེ་བདེ་སྐྱིད་སྐབས་ལུགས།

གཡས་གཡོན་རོ་མ་གཡོན་བརྐྱང་མ་གཡུལ་དབུ་མ་སེ་ཏའང་ནི་སོ་མེད་ཀྱི་རྩ་རོ་རྐྱང་གསུམ་ཡོད་པས་དེ་ཀའི་སྣ་ལས་རླུང་སྟེ་དབུ་མ་ལོ་དུར་ལྟེ་ལོ་ཚུད་སྟེ་གྱེས་པའི་ཤིམ་ལས་པས་ཏེ་དེ་ལས་ཏེ་བར་མནན་བྱ་སྟེ། བེ་ཡོས་གང་ལས། ཏེ་དབུ་སྟེ་བར་ཕྱི་ཁ་ལུག་ཐུན་མ་འབྱོར་བ་པའི་ཤིམ་ལས་པས་རླུང་སྟེ་ནང་ན་ཏེའང་ནི། ཚུད་ནི་ཡིན་པས། རླུང་དབུ་མ་ལོ་ཚོད་སྡེ་བརྒྱད་པའི་བེ་འོས་གང་ལས། ཏེ་རླུང་དབུ་མ་གྱི་རྩ་ལས་རྒྱུད་སྡེ་བརྒྱད་པའི་ཞིམ་ལས་པའི་རྣམ་བཤད་དེ་ཡང་སྤྱི་བོའི་ཚངས་པོ་ལས་ཐོན་སྦྱོར་ནི་ཡིན་པས། འང་ནི་སྤྱི་བོའི་ཚངས་པོ་ལས་ཐོན་མིག་གི་ཐབས་ཤེས་པའི་སྒོའོ། དེས་ན་ལས་ཐོན་སྦྱོར་འཚུབ་དྲག་བྱེད་པའི་བ་ཅན་ཏེ། དག་པའི་ཞིང་ལོ་ཕོ་མ་ཚོད་སྡེ་བརྒྱད་པའི་གསལ་བྱེད་རུ་རྣམ་བཤད་དེ་ཡང་ཐོ་རེ་ལོ་སྐྱེས་བུ་ཡིན་སེམས་མེད་མི་དེ། དང་འང་འདི་བས་ནི་འདི་གི། ཐབས་ཤེས་ཡ་དེ་གསུམ་པའི་སྦས་ནས་ཡུལ་དེ་སུ་དེ་བས་ཨུ་ད་ལུ་ཡོད་ཚད་ཅི་བགྱིས་དེ་བས་སྦས་མི་ཚུགས་དེ་ལ་ལྕགས་ལས་གཞན་པའི་ཡུལ་མིན་ཉམས་མྱོང་ལས་གཞན་པའི་ཡུལ་མིན་རླམ་བགྱི་བའི་གཤིས་ཉིན་དེ་སུ་བགྱིས་བོ་ལོ་ཁ་ལོ་ཉམས་མྱོང་ལས་གཞན་པའི་ཡུལ་མིན་དེ་སུ་བགྱིས་མ་གཏོགས་ཏེ་དེ་གསུམ་པའི་ཡོད་ཚད་ཅི་བགྱིས་དེ་བས་སྦས་མི་ཐུབ་ཏེ་སྤྲོ་ཡ་མི་ཐུབ་ཏེ་རུ་ཉམས་མྱོང་ལས་གཞན་པའི་ཡུལ་མིན་གྱིས་སྦས་བ་བྱིན་ཏེ་བ་འདུག་སྟངས་དེ་སུ་ཡ་དེ་གསུམ་པའི་བཞག་ཏེ་གཤིས་ནི་སྦས་མི་བགྱིད་མི་དེ་འདོད་སྲེད་ཀྱི་ས་གོ་དེ་ན་ར་འདུག་སྟངས་ཡ་བཅུ་བཅུ་ཁ་སྐྱབས་དེ་བགྱིས་པའི་བཞག། དེ་ལས་ངོ་སྤྲོད་ཡ་དུས་སྐབས་བར་ནི་ནང་ལོ་རྐྱབ་དགོ་ཟེར་མས་ངོ་སྤྲོད་ཀྱང་དེ་ཡི་དུས་སུ་གདབ་བོ། དེ་ཡི་དུས་སུ་བར་དོ་དང་ཆོས་ཉིད་འོད་གསལ་ཞེས་ཀྱང་བྱ། འདི་གི་སྐབས་ལུ་བར་དོ་དང་པོ་ཆོས་ཉིད་ཀྱི་འོད་གསལ་ཟེར་ཡ་སླབ་ཡིན་ཟེར་མས། བར་དོ་དང་པོ་ཆོས་ཉིད་ཀྱི་འོད་གསལ་གཞིའི་འོད་གསལ་དེ་དུས་སྐབས་བར་ནི་ནང་ལོ་ཤར་དེ་འོང་ནི་མམ་ལ། དེ་ཆོས་ཀྱི་སྐུ་ཡིད་ཀྱི་དགོངས་པ་ཕྱིན་ཅི་མ་ལོག་པ་ཅིག་འགྲོ་བ་སེམས་ཅན་ཀུན་གྱི་རྒྱུད་ལུ་ཤར་དེ་འོང་ནི་ཡོད་ཟེར་མས། ད་ང་བཅས་རང་མི་རྐྱངམ་ཅིག་མེན་པ་འབད་ཞིནམ་ལས་འབད། སེམས་ཅན་ཅིག་ཡིན་ཕྱིན་ཆད་བཟུང་འདི་གི་འབད། སྲོག་གི་དབང་པོ་ལྡན་པའི་སེམས་ཅན་ཀུན་ལུ་དེ་བཟུམ་འབད། བར་དོ་དང་པོ་ཆོས་ཉིད་ཀྱི་འོད་གསལ་ཅིག་དེ་ག་ལུ་ཡ་ཤར་དེ་འོང་ནི་ཡོད་ཟེར་མས། ཨིན་རུང་ང་བཅས་རང་གིས་ལྷའི་མ་ལས་ཉམས་མྱོང་ག་ནི་ཡས་མིན། ཁྲིད་བསམ་སྒོམ་གསུམ་ག་ནི་ཡས་མ་པས། བླ་མ་རྒྱལ་བའི་བཤེས་གཉེན་འདི་སུ་ལུ་བསྟེན་བདེ་སྐྱིད་པའི་ཞིམ་ལས་པས། ཏེ་དེ་སུ་ལས་གདམས་ངག་འདི་སུ་ཞུ་འདི་སྒོམ་སྒོམ་ག་ནི་ཡས་མིན་ཡི་བེ་ནི་བདེ་སྐྱིད། བར་དོ་དང་པོ་ཆོས་ཀྱི་སྐུ་ཡི་དགོངས་པ་ཡུལ་སེལ་འདི་རང་ལུ་ཤ་བདེ་སྐྱིད་པའི་ས་སྤྱི་རུ་ར། ཆོས་སྐུ་ཡི་དགོངས་པ་ཡིན་པ་ངོ་མ་ཤེས་པ་པའི་ཞིམ་ལས་པས། ངོ་འཕྲུལ་མ་ཚོལ་བ་པའི་བདེ་སྐྱིད་པའི་ཞིམ་ལ་བས། དེ་ལས་ལོག་འཕྲུལ་བདེ་སྐྱིད་པའི་མ་བར་དོ་ལུ། དེ་ལྷུང། དེ་ན་ལས་པའི་ཞིམ་ལས་པའི་སྲིད་པ་བར་དོ་དེ་སུ་ནང་ལུ་འཁྱམས་འདི་འདུག། དེ་ལན་ཏེ། ནི་ཡེ་ཉན་པ། འདི་འགྲོ་སེམས་ཅན་འདི་སོགས་ཀྱི་ལུས་འདི་སུ་བླང། ནི་ལོ་འཇུག་དེ་སྐྱེས་པའི་ཞིམ་ལས་པས་དེ་ལུས་ཚོལ་བའི་སྐབས་ལུ། དེ་འང་དེ་གསུམ་པའི་སྦྱོར་ནི་ཡོད་སེ་ཨིན་མས་དེ། དང་བ་དེ། ངོ་ཤེས་ཚུགས་པ་ཅིན་ང་བཅས་ར་སེམས་ཅན་ཀུན་གྱི་རྒྱུད་ལུ་འོད་གསལ་ཆོས་སྐུའི་དགོངས་པ་དེ་ཤར་དེ་འོང་ནི་ཡོད་སེ་འང་དེ་དེ་ང་བཅས་ར་ངོ་ཤེས་ནི་ཀྱི་དོན་ལུ་འབད་ཞིནམ་ལས་འབད་ངོ་སྤྲོད་རྒྱབ་སེ་ཨིན་མས་དེ་ཡེ་ར་རྒྱའི་ཆེ་མེད་ཀྱི་དེ་དོན་ནའང་ནི་མམ།

ཏེ། སྡེ་པའི་ངོ་འཕྲོད་མ་ཚོ་སྡེ་དགེ་པའི་སེར་བྱེས་རུ་ཐོ་རོས་ཀླུ་སྐྱེས་གནས་ཀྱི་ཐབས་ལམ་འདི་ཡང་ནས་བཟུང་པའི་སྟོན་གོབ་ཡིན་སེམས་མེད། སྡེ་དགེ་བཀའ་བློ་ཚ་གཅིག་ང་ཁྱེད་ར་སེམས་འདི་དྲི་མེད་བགྱིད་དོ་གསུངས་པའི་ཇོ་བོ་ཡིན་སེམས་མེད། ཏེ། ང་ཁྱེད་ར་མི་ཕལ་བགྱིད་པའི་བ་ཅིན་ད་དྲི་མེད་བགྱིད་སུ་ཡིས་ད་ཤི་སུ་ཡིས། བདེ་བའི་ལམ་ནི་ཡོད་ཡོད་སེ་ཨིན་མས། དེ་འབྲས་མི་དགེའུ་མིན་པ། ངོ་མ་དེའི་དུས་སྐལ་བ་ནི་ནང་ལུ་ཧེབ་ད་ལུ། འོད་གསལ་ཆོས་སྐུའི་སྐུ་ཡི་དགོངས་པ་འདི། ཁྲ་ལམ། བཏང་དེ་གས་པའི་ང་བཅས་ར་གི། དེ་རྒྱུད་ལུ་ཡར་འཆར་ནི་ཡོད་ཡོད་སེ་ཨིན་མས། དེ་ཨང་འདི་ངོ་ཤེས་ད་བ་ཅིན། སྣ་ལེ་ར་དྲུས་དེ་གས་པའི། དེ་སངས་རྒྱས་ཀུན་ཏུ་བཟང་པོ། རྡོ་རྗེ་འཆང་ལ་སོགས་པ་དེ་ཚུ་དང། ཆོས་སྐུ་རྡོ་རྗེ་འཆང་དང་ཁྱད་པར་མེད་པས་ཞིནམ་ལས་འབད་དེའི་དགོངས་པ་དེ་ང་བཅས་ར་གི། དེ་རྟོགས་དེ་གས་པས། དེ་དག་དབྱེ་བ་མེད་པས། དེ་ཆོས་སྐུ་ལུ་གྲོའི་བདེ་མཆོག་ཚུལ་དཔལ་གྱི་བརྒྱུད་པ་ཡོད་སེ་ཨིན་མས། དང། དེ་རྣམ་ཤེས་དེ་དྲན་མེད་བརྒྱལ་དོ་བཟུམ་འབད་འགྱོ་ཡོད་དེ་ཕལ་པ་གིས་འབད་བ་ཅིན་དྲན་མེད་བརྒྱལཝ་སེ་ལ་བི་ཡིས་དེ་དྲན་མེད་བརྒྱལཝ་གི་དུས་ཡུན་འདི། ངེས་པ་མེད་སེ་ཨིན་མས། རྟེན་བཟང་ངན་དང། རྩ་བཟང་ངན་གྱི་རིམ་པ་ལས་རྟེན་འདི་སྐྱེས་པའི། རུ། ཉམས་ལེན་ཡོད་མི་དེ་ཚུ་ལུ་ཡུན་རན་པའི་དུས་ནས་སྐྱེ་དགོས་ཀ་བའི་ཡུལ། ཉམས་ལེན་མེད་མི་དེ་ཚུ་ལུ་ང་བཅས་ར་གི་ཞི་གོ་ས་ཡུལ་གྱི་ཡུན་ཙམ་རེ་ལས་སྐྱེ་མི་ཐུབ་སེ་ཨིན་མས། རྩ་བཟང་འུད་ཀྱི་རིགས་རྣམས་ནི་ཡུན་རིང་དུ་གནས་པ་ཡང་ཡོད།

གོང་འཕེལ་གྱི་གནད་ཀ་གཙོ་བོ་དེ་དེ་དད་པ་དེ་ཡིན་པས་ཨེ་སེ་ཞུ་ནི་ཡིན་ལགས། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ཤིང་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་སྒྲོལ་བར་ཤོག།